གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་བདུན་གཟའ་ལྷག་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང་དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་སྒར་བཙུགས་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་དང། རྒྱ་ནག་དམར་ཤོག་ཚོགས་པ་ཡི་འགོ་ཁྲིད་དང་པོ་མའོ་ཙེ་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བའི་གི་ཉིན་མོ་ཡིན་པ་དང།
མཐའ་མཇུག་ཏུ་རྒྱ་ཡིག་གི་ཚགས་པར་དང་བརྒྱུད་ལམ་དུ། བོད་ཀྱི་གནད་དོན་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང་དེ་བཞིན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་སྨན་སྒར་བཙུགས་གནང་ཡོད་པའི་གནས་ཚུལ་ཐོན། དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཆིབས་བསྒྱུར་དང་འབྲེལ། ཆོས་འབྲེལ་བཀའ་དྲིན་བསྐྱང་གནང་མཛད་རྒྱུ་དང། དེ་བཞིན་རིས་མེད་ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་དང་ཚོགས་བཞིན་པ་སོགས་དང་བསྟུན་ནས་ས་གནས་སུ་ཕྱི་ནང་ནང་ཆོས་དད་ལྡན་པ་ཕོན་ཆེ་ཞིག་ཕེབས་པ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀུ་པེའི་སེར་བྱེས་འཕྲོད་བསྟེན་ནས་གོང་ས་མཆོག་གི་དགོངས་གཞི་ལམ་སྟོན་ལྟར། ལོ་ལྟར་དགུན་དུས་རྡོ་རྗེ་གདན་གསུང་ཆོས་སྐབས་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་རིན་མེད་སྨན་སྒར་བཙུགས་ཏེ་ཞབས་ཞུ་སྒྲུབ་གནང་གི་ཡོད་པ་ལྟར་ད་ལོ་ཟླ་འདིའི་སྤྱི་ཚེས་ཉི་ཤུ་རྩ་གཉིས་ནས་དབུ་ཚུགས་ནས་ཟླ་རྗེས་མའི་སྤྱི་ཚེས་གསུམ་བར་རིན་མེད་སྨན་སྒར་འདིའི་ནང་སེར་བྱེས་འཕྲོད་བསྟེན་གྱི་རྒྱ་གར་སྨན་པ་གཅིག་གཙོས་པའི་སྨན་པ་གསུམ་དང་སྨན་ཞབས་ལྔ་དེ་བཞིན

ད་རུང་ཁོང་གིས་མུ་མཐུད་ནས་གསུངས་ན། སེར་བྱེས་སྨན་སྒར་འདིའི་ནང་སྨན་དོ་པོ་བཅུ་གསུམ་ཙམ་ཞིག་སྦེ་ལ་ཀུ་པི་ནས་འོར་འདྲེན་གནང་འོང་ནའང་ད་རུང་ས་གནས་ནས་མུ་མཐུད་སྨན་ཉོ་བ་སོགས་གནང་སྟེ་གང་ལྟར་སྨན་སྒར་དེའི་ཆ་རྐྱེན་ཚང་བའི་སྨན་ཁང་ཚད་ལྡན་ཞིག་ཡོད་པའི་འགྲེལ་བརྗོད་གནང་གདའ། དེ་མཚུངས་ཟླ་འདིའི་ཚེས་ཉེར་རྩ་དྲུག་ནས་ཟླ་རྗེས་མའི་ཚེས་བཞི་བར་ཉིན་གྲངས་བཅུའི་རིང་ལ་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་གོ་སྒྲིག་དང་ཏཱ་ལི་བླ་མའི་ཐེབས་རྩ་དང་བོད་ཀྱི་ཐེབས་རྩ་གཉིས་ཀྱི་མཐུན་སྦྱོར་འོག་སྨན་པ་གསུམ་དང། སྨན་སྤྲོད་གཅིག་དང་ཚིགས་བཅོས་སྨན་པ་གཉིས་དང་སྨན་ཞབས་བརྒྱད་དང་ནད་པ་འོར་འདྲེན་གྱི་ཁ་ལོ་བ་གཅིག་ཁྱོན་ལས་བྱེད་བཅོ་བརྒྱད་བཅས་ཞབས་ཞུ་ཞུ་བཞིན་ཡོད་པ་དང། སྨན་ཚང་མ་རིན་མེད་ཀྱི་གནང་གི་ཡོད་པ་རེད་ལ་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་རིན་མེད་སྨན་སྒར་འདིའི་འགན་འཁུར་བ་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་བ་ལ་གཞིགས་ན་ད་ལོ་ནམ་རྒྱུན་དང་མི་འདྲ་བར་ཉིན་མཚན་བསྟུད་མའི་ཞབས་ཞུ་སྒྲུབ་གནང་གི་ཡིན་པ་གསུངས་གདའ། དེ་བཞིན་མོན་གྷོ་འབྲས་སྤུངས། བློ་གསལ་གླིང་འཕྲོད་བསྟེན་སྨན་ཁང་གི་ངོས་ནས་ད་རེས་ཕྱི་ཚེས་ཉེར་རྩ་ལྔ་ནས་དབུ་ཚུགས་ནས་ཟླ་རྗེས་མའི་ཚེས་གཅིག་བར་ཉིན་གྲངས་བརྒྱད་ཙམ་གྱི་རིང་ལ་སྨན་པ་གཅིག་གིས་གཙོས་པའི་ལས་བྱེད་བཅུ་ཡིས་ཞབས་ཕྱི་སྒྲུབ་གནང་གི་ཡོད་པ་དང་ཕྱི་ལུགས་སྨན་དང་བོད་ལུགས་གསོ་རིག་པའི་རིལ་བུ་ལ་སོགས་པའི་སྨན་ཁག་རིན་མེད་གནང་གི་ཡོད་པ་རེད་ད། དེ་སྐོར་བློ་གསལ་གླིང་སྨན་ཁང་གི་འགན་འཛིན་དགེ་བཤེས་བྱམས་པ་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་དོན་ལ། ལས་བྱེད་དེ་ང་ཚོ་མི་བཅུ་ཐམ་པ་ཡོད། ད་ནི་ད་ལྟ་དུས་ཚོད་དེ་ཕྱི་ཚེས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་རྩ་ལྔ་ནས་ནི་ཕྱི་ཟླ་དང་པོའི་ཚེས་གཅིག་བར་དུ་ནི་ད་ཡོད་དུས་ཚོད་དེ་རེད། དེ་བྱས་རྒྱ་སྨན་རིགས་ད་ག་རེ་དགོས་ན་བདེ་བ་ཡོད་དེ་རེད། བོད་སྨན་རིགས་དེ་ནས་དམིགས་བསལ་ཨེམ་ཆི་ལ་བསྟེན་མི་དགོས་པ་ཐོག་ནས་ནི་བྱུག་ཡག་འདྲ་བོ་དང་བྱུག་རྫས་རིགས་དང་རིན་ཆེན་རིལ་བུ་འདྲ་བོ་འོ་དེ་ཚོ་ཚང་མ་ཡོད། དམིགས་བསལ་ང་ཚོ་ཆོས་ཞུ་བ་ཡོངས་ལ་ཁ་རས་དང་དེ་ཚོ་ཐོག་ནས་རིན་མེད་ཐོག་ནས་ཕུལ་གྱི་ཡོད་འོ་དེ་འདྲས་ཞུ་ཡག་ཡིན། ཡང་བཞུགས་སྒར་རྡ་རམ་ས་ལ་ནས་ཡིན་པ་སྨན་པ་བསྟན་འཛིན་ཆོས་ལྡན་ལགས་དེང་སྐབས་སེར་བྱེས་གྲྭ་ཚང་གི་རིན་མེད་སྨན་སྒར་གྱི་ནང་དྭང་བླངས་ཀྱི་ཞབས་ཞུ་སྒྲུབ་གནང་གི་ཡོད་པ་དང་ད་བར་ཁོང་ནས་ཉིན་ཤས་རིང་ནད་པ་གཟིགས་རྟོག་གནང་བའི་བརྒྱུད་རིམ་ཁྲོད་ནད་པ་མང་ཆེ་བ་ཆམ་རིམས་ཡིན་པའི་འགྲེལ་བརྗོད་གནང་གདའ། ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་རྒྱ་གར་གྱི་བྷ་རོ་དྷ་མ་ཧ་ར་ཇཱ་སཱ་ཡ་ཇི་རཱོ་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་བོད་མིའི་དམངས་གཙོའི་འཕེལ་རིམ་སྐོར་ངོ་སྤྲོད་གཏམ་བཤད་གནང་ཡོད་པ་རེད་ད་དེའང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་པ་ལ་གཞིགས་ན། ད་རེས། བོད་མི་མང་སྤྱི་འཐུས་ཚོགས་གཞོན། སྒྲོལ་མ་ཚེ་རིང་བཀྲས་ཁང་མཆོག་གིས་རྒྱ་གར་གྱི་གུ་ཇི་རཱཏ་མངའ་སྡེའི་བཱ་རོ་ད་མཧ་ར་ཇཱ་སཱ་ཡ་ཇི་རཱོ་གཙུག་ལག་སློབ་གྲྭ་ཆེན་མོ་ནས་ཡོང་བའི་སློབ་ཕྲུག་བཞི་བཅུ་ཞེ་དྲུག་ལ་བོད་མིའི་དམངས་གཙོའི་འཕེལ་རིམ་དང་གྲུབ་ཆ། བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཛིན་སྐྱོང་བཅས་ཀྱི་སྐོར་གཏམ་བཤད་གནང་ཡོད་པ་རེད། ཡང་སྐབས་དེ་ལ་གཙུག་ལག་སློབ་གྲྭ་ཆེན་མོ་དེའི་སྤྱི་ཚོགས་ཚན་པའི་མཁས་དབང་འབུམ་རམས་པ་ཨང་ཀར་སེག་སི་ན་ལགས་དང་མཁས་དབང་འབུམ་རམས་པ་པུ་ཇཱ་ཀན་ཏི་རི་ཡ་ལགས་བཅས་ཀྱང་ལྷན་དུ་ཡོད་པ་དང་སྤྱི་འཐུས་ཚོགས་གཙོ་མཆོག་གིས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་དེ་ཐོག་མ་དབུ་བཙུགས་པ་དང་དེ་ནས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོ་ནས་བཟུང་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་བུད་མེད་ཀྱི་ཞབས་སྟེགས་ཀྱི་ཐོབ་ཐང་ཟུར་བཀག་གནང་བ་དང་གྲོས་ཚོགས་ལོ་རེར་ཐེངས་གཉིས་ལ་ཚོགས་བཞིན་ཡོད་པ་དང་འོས་བསྡུའི་སྐོར་སོགས་འགྲེལ་བརྗོད་གནང་སྟེ་སློབ་ཕྲུག་རྣམས་ལ་གོ་རྟོགས་སྤེལ་ཡོད་པའི་གནས་ཚུལ་ཐོན་གདའ། ཡང་སྤྱི་འཐུས་ཚོགས་གཞོན་མཆོག་གིས་རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ཡོད་པར་བརྟེན་ནས་རྒྱ་ནག་རྒྱ་སྐྱེད་རིང་ལུགས་པ་ཞིག་ཡིན་པ་དེ་ཤེས་དགོས་པ་ཙམ་དུ་མ་ཚད་རྒྱལ་སྤྱིས་རྟོག་ཞིབ་བྱེད་དགོས་པའི་གལ་གནད་ཆགས་བཞིན་ཡོད་པ་དང་རྒྱ་ནག་གིས་བྱ་སྤྱོད་དེ་དག་གི་འགན་ཁུར་ལེན་དགོས་པ་ཞིག་ཡིན་པ་དང་རྒྱ་ནག་གཞུང་གིས་བོད་མིའི་སློབ་ཕྲུག་རྣམས་བཙན་དབང་གིས་ཁྲིད་དེ། རྒྱ་ནག་གི་གཏན་འཇགས་སློབ་གྲྭ་ཁག་ཏུ་བཅུག་སྟེ་རང་བཞིན་གྱིས་གྲུབ་པའི་བོད་མི་རིགས་ཀྱི་སྐད་དང་རིག་གཞུང་ཆོས་ལུགས་ཀྱི་སློབ་སྦྱོང་བྱེད་པའི་རང་དབང་མེད་པ་དེ་དག་ནི་རྒྱ་ནག་གི་དབང་འཛིན་འོག་ད་ལྟའི་ཆ་ལ་བོད་ནང་ཛ་དྲག་ཀྱི་གནས་སྟངས་ག་འདྲ་ཡོད་པའི་དཔེ་མཚོན་ལྟ་བུ་ཡིན་པའི་སྐོར་གཏམ་བཤད་གནང་གདའ། དེ་བཞིན་སློབ་ཕྲུག་རྣམས་ནས་བོད་མིའི་འཐབ་རྩོད་ཀྱི་ཐོག་ལ་རྒྱབ་སྐྱོར་གནང་བ་ཙམ་དུ་མ་ཚད་རྒྱ་གར་གྱི་མངའ་སྡེ་དང་གྲོས་ཚོགས་ཀྱི་འཐུས་མི་དེ་བཞིན་དབུས་གྲོས་ཚོགས་སོགས་ལ་ཞུ་གཏུག་གནང་རོགས་ཞུས་གདའ། དེ་ནས་དྲི་བ་དྲིས་ལན་གྱི་རྗེས་སུ་སློབ་ཕྲུག་རྣམས་གྲོས་ཚོགས་ཀྱི་ཚོགས་ཁང་དུ་ལྟ་སྐོར་དུ་ཁྲིད་གནང་ཡོད་པ་བཅས་ཀྱི་གནས་ཚུལ་ཐོན་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་ནི་རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་དང་པོ་མའོ་ཚེ་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བའི་ཉིན་མོ་དེ་ཡིན་པ་དང་ཉིན་དེ་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་མའོ་ཚེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་སྲུང་བརྩིའི་བགྲོ་གླེང་ཚོགས་འདུའི་ཐོག་གསུང་བཤད་གནང་སྐབས་ཐེ་ཝན་ལེན་རྒྱུ་གཏན་ནས་བཀག་ཐབས་མེད་པའི་རླབས་རྒྱུན་ཞིག་ཡིན་པ་གསུངས་པ་སོགས་ཨ་གྲོས་ཀྱིས་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་རྩ་དྲུག་ཉིན་མོ་དེའི་ནང། རྒྱ་ནག་དམར་ཤོག་ཚོགས་པ་ཡི་མགོ་ཁྲིད་དང་པོ་མའོ་ཙེ་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བ་གི་ཉིན་མོ་ཡིན་པ་གདའ། ཉིན་དེར་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་མི་དམངས་ཚོགས་ཁང་ཆེན་པོ་ཟེར་བ་གི་ནང། མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་དང་སུམ་ཅུ་འཁོར་བའི་དུས་དྲན་བགྲོ་གླེང་ཚོགས་འདུ་ཡི་ཐོག་ལ་གསུང་བཤད་གནང་བ་གི་སྐབས་མེས་རྒྱལ་གོང་བུ་ཆ་ཚང་གཅིག་གྱུར་བྱ་རྒྱུ་དེ་ནི་བཀག་ཐབས་མེད་པའི་རླབས་རྒྱུན་ཞིག་ཡིན་པར་གསུངས་ནས། མི་སུ་འདྲ་ཞིག་ཡིན་ཡང། ཐའེ་ཝན་རྒྱ་ནག་གི་ཆ་ཤས་ནས་ཁ་ཕྲལ་བཏང་བ་ཡིན་ན་བཀག་འགོག་བྱ་རྒྱུ་ཡིན་ལུགས་ཉེན་བརྡ་བཏང་ཡོད་པ་རེད། འདི་དང་འབྲེལ་བའི་གི་གུ་རུ། ཨ་རིག་དྲུང་ཆེ་ཉུང་ཡོག་གི་ནང་ལ་རྟེན་གཞི་བྱས་པའི་རྒྱ་ནག་གུང་ཐང་ལྟ་ཞོན་མི་མཐུན་མཁན་རྒྱ་ནག་གི་འགྲོ་བ་མི་ཡི་ཐོ་ཐང་ཁྲིན་རྩོད་པ་དག་དགེ་རྒན་ཆེན་མོ་བ་སྐུ་ཞབས་ཐང་པའོ་གིས་དགོངས་ཚུལ་གསུང་དོན་ལ།
ཞི་ཅིན་ཕིང་ཐ་ཆུང་ཧྲང་ཐང་ཡི་ལ་ཡུང་ཀི་རུང་ཧྥང་ཧྥ་ཇི་ཅུང་ཀི་རིན་ཁྲེན་ལི་ཏཱ་ཀའོ་ཀི་རིན་ཆུང་པའེ་ཨར་ཆེ་ཤིའུ་ཤན་ཧྥེ་ཧྲུའུ་ལ་གོ་ཞང་ཀྲུའུ་ཞི་ལི་རིན་ཆི་ཤན་ཙི། ཞི་ཅིན་ཕིང་གི་སྲིད་དབང་འཛིན་པ་ནས་བཟུང། ཐབས་ཤེས་འདྲ་མིན་གྱི་ཐོག་ནས་ཁོ་རང་སྒེར་གྱི་དབང་ཆ་གཅིག་སྡུད་དང་ཁོ་རང་སྒེར་ལ་བརྩི་བཀུར་ཡོང་ཐབས་བྱས་པ་དང། དེ་བཞིན་རྩ་ཁྲིམས་བཟོ་བཅོས་བྱས་པའི་གི་ཐོག་ནས་སྲིད་གཞུང་གི་ཚད་མཐོ་ཡི་དཔོན་རིགས་ཀྱི་དབང་འཛིན་ཚད་བཀག་ཡོད་པ་དེ་མེད་པ་བཟོས་ཡོད་པ་རེད། གཞན་ཡང་རྒྱ་ནག་དམར་ཤོག་གཞུང་གི་དབང་ཆ་ཡི་སྒྲིག་གཞི་གི་ཐོག་ནས་བལྟས་པ་ཡིན་ན་ཞི་ཅིན་ཕིང་གིས་དེ་སྔོན་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་སྐབས་ཀྱི་ཐུན་མོང་གི་དབང་ཆ་འཛིན་སྟངས་དེ་མི་སྒེར་གྱི་དབང་ཆ་གཅིག་སྡུད་བྱས་པ་ཞིག་ཏུ་བསྒྱུར་ཡོད་པ་རེད། དེ་གིས་རྒྱ་ནག་དམར་ཤོག་གཞུང་དང་དེ་བཞིན་རྒྱ་ནག་རྒྱལ་ཁབ་ཀྱི་སྤྱི་ཚོགས་འཕེལ་ཕྱོགས་སོགས་ཀྱི་ཐད་ལ་འགྱུར་བ་ཆེན་པོ་སོང་ཡོད་པ་རེད། ཞི་ཅིན་ཕིང་གིས་ག་དུས་ཡིན་ན་ཡང་འགོ་ཁྲིད་མའོ་ཙེ་ཏུང་གི་བྱེད་སྟངས་ལད་ཟློས་བྱེད་བཞིན་ཡོད། དཔལ་འབྱོར་གྱི་ཐོག་ནས་མཚོན་ན་ཁྱོན་ཡོངས་ནས་མའོ་ཙེ་ཏུང་དུས་སྐབས་ཀྱི་འཆར་བཀོད་དཔལ་འབྱོར་ལམ་ལུགས་སུ་འཇུག་ཐུབ་མེད་ན་ཡང། ཁྱབ་ཁོངས་གཞན་པ་དཔེར་ན་སྤྱི་ཚོགས་དང་དྲིལ་བསྒྲགས། ཆབ་སྲིད་དང་དབང་ཆ་འཐབ་རྩོད་བཅས་ཀྱི་ཁྲོད་ནས་མའོ་གི་ལངས་ཕྱོགས་དང་འདྲ་མཚུངས་ཡིན་པ་རེད། སྤྱོད་པ་ལོག་པའི་གི་བྱ་སྤྱོད་དེ་གིས་རྒྱལ་ནང་གི་མི་མང་ཚོ་ཡི་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྡུག་ཏུ་སོང་ཡོད། ལྷག་པར་དུ་བོད་ནང་གི་བོད་མི་དང་ཤིན་ཅང་ནང་གི་ཡུ་གུར་མི་རིགས་ཚོ་ཡི་འགྲོ་བ་མིའི་ཐོབ་ཐང་ལ་དཀའ་སྡུག་ཚབས་ཆེ་བཟོས་ཡོད་པ་རེད། དེར་བརྟེན་ད་ལྟའི་ཡི་ཆར་བོད་དང་ཤིན་ཅང་ནི་འཛམ་གླིང་ཐོག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་སྡུག་ཤོས་ཀྱི་ས་ཁུལ་སུ་ཆགས་ཡོད་པ་རེད།

ཞི་ཅིན་ཕིང་གིས་མའོ་ལས་བརྒལ་བསམ་པ་ཡིན་དུས་ཁོང་གིས་ཐའེ་ཝན་ལེན་རྒྱུ་དེ་ཡིན་པ་རེད་ཟེར། སྐུ་ཞབས་ཐང་པའོ་གིས་དེ་འདྲ་གསུངས་ཡོད་པ་རེད། སྤྱིར་དེ་རིང་མི་ཚེའི་གསར་འགྱུར་དེ་སྙན་སྒྲོན་ཞུ་མི་ཨར་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཉན་པར་བཀའ་དྲིན་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་མཛད་རྒྱུ་དེ་ནི་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་མཛད་པ་ཐེངས་དང་པོ་དེ་ཆགས་བཞིན་ཡོད་པ་རེད་ད། དེ་ཡང་གནས་ཚུལ་དེའི་སྐོར་ང་ཚོའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ནས་བཟུང་སྟེ། བལ་ཡུལ་གྱི་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གིས་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནས་བོད་ཀྱི་རྒྱལ་ས་ལྷ་སའི་གོང་དཀར་གནམ་ཐང་བརྒྱུད་གནམ་གྲུ་ཤར་གཏོང་གིས་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་ས་ལ་ཤར་གཏོང་བྱེད་རྒྱུ་དེ་ཡིན་པ་དང། བལ་ཡུལ་སྲིད་ཇུས་ཉམས་ཞིབ་བསྟི་གནས་ཁང་གི་ཉམས་ཞིབ་པ་སན་ཏོ་ཤར་མ་ལགས་ནས་བལ་ཡུལ་ནས་ལྷ་ས་བར་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པར་བརྟེན་ནས་བལ་ཡུལ་ཕྱོགས་ནས་ཡུལ་སྐོར་བའི་ཆེད་དུ་གལ་ཆེར་བརྩི་བཞིན་ཡོད་ནའང་རྒྱ་ནག་གཞུང་གིས་བལ་ཡུལ་ནང་བོད་པ་སྐྱབས་བཅོལ་བ་ཚོས་རྒྱ་ནག་ལ་ངོ་རྒོལ་ལས་འགུལ་རེ་འབྱུང་གི་ཡོད་པའི་དོགས་ཟོན་ཤུགས་ཆེ་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་བལ་ཡུལ་དང་རྒྱ་ནག་གཉིས་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་སྟེ། ལྷ་སའི་གོང་དཀར་གནམ་ཐང་བརྒྱུད་བལ་ཡུལ་ནས་ལྷ་སར་གནམ་གྲུ་ཐད་ཀར་འཕུར་རྒྱུའི་ཚོད་ལྟ་བྱས་ཡོད་པ་བཀོད་གདའ། ཚོང་གཉེར་ཁང་དེའི་ལས་བྱེད་ཅིག་ནས་དེ་སྔ་རྒྱ་ནག་གི་སི་ཁྲོན་མཁའ་འགྲུལ་གནམ་གྲུ་དང་རྒྱ་ནག་གི་མཁའ་འགྲུལ་གནམ་གྲུ་གཉིས་བལ་ཡུལ་ནས་ཐད་ཀར་ལྷ་ས་ལ་འཕུར་བཞིན་ཡོད་ཀྱང་བལ་ཡུལ་གཙོས་པའི་ཕྱིའི་རྒྱལ་ཁབ་ཁག་ནས་ལྷ་ས་ལ་གནམ་གྲུ་འཕུར་རྒྱུ་མེད་པས་ཐེངས་འདི་ལ་བལ་ཡུལ་ནས་ཧི་མ་ལ་ཡའི་གནམ་གྲུ་ཐད་ཀར་ལྷ་ས་ལ་འབབ་ཐུབ་པར་བརྟེན་ནས་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་ས་ལ་འཕུར་བ་ཐེངས་དང་པོ་དེ་ཆགས་བཞིན་ཡོད་པས་ཕྱི་ཚེས་ཉེར་རྩ་བརྒྱད་ཉིན་མཛད་སྒོ་འཚོགས་རྒྱུ་ཡིན་པ་འགྲེལ་བརྗོད་གནང་གདའ། བལ་ཡུལ་ནང་གནས་སྡོད་བོད་པ་འགྲིམ་འགྲུལ་སྐྱེལ་འདྲེན་ཚོང་ལས་ཁང་ཞིག་ནས་ཐེངས་འདི་ལ་བལ་ཡུལ་ནས་ལྷ་སར་འཕུར་རྒྱུའི་ཧི་མ་ལ་ཡའི་གནམ་གྲུའི་རིན་གོང་བལ་སྒོར་བདུན་སྟོང་ལྔ་བརྒྱ་ཡིན་སྐོར་འགྲེལ་བརྗོད་གནང་གདའ། ཡང་སན་ཏོ་ཤར་མ་ལགས་ནས་བོད་དང་བལ་ཡུལ་ལ་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པར་བརྟེན་ནས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་འཆར་འོག་རྒྱལ་ཁབ་གཉིས་ཀའི་མི་དམངས་ཕན་ཚུན་འབྲེལ་མཐུད་བྱེད་ཐབས་ཤིག་ཆགས་བཞིན་ཡོད་པ་འགྲེལ་བརྗོད་འོས་གདའ། བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་ལས་ཁང་གི་དྲ་རྒྱའི་སྟེང་གསལ་བ་ལྟར་ན།

སྤེལ་གདའ། དེའང་བལ་ཡུལ་གྱི་སྲིད་བློན Pushpa Kamal Dahal མཆོག་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་དེ་བཀག་འགོག་གནང་དགོས་དོན་ནི་རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བའི་ཐོག་ནས་མིན་ལུགས་འགྲེལ་བརྗོད་གནང་ཐབས་གནང་ཡོད་པ་དང་རྒྱ་ནག་གཞུང་དང་རྒྱ་ནག་གི་ངོ་ཚབ་ལས་ཁུངས་ཁག་གིས་བལ་ཡུལ་གྱི་ཐག་གཅོད་ཐོག་ཐེ་བྱུས་བྱས་པ་ནི་ད་ལན་ཙམ་མིན་པ་དང་གལ་སྲིད་བལ་ཡུལ་གྱིས་ཐེ་ཝན་དང་བོད་ཀྱི་སྐོར་གནས་ཚུལ་ཕྲན་བུ་བཀོད་ཀྱང་རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱ་བཞིན་ཡོད་ལུགས

སྒེར་གྱི་གསར་འགྱུར་ལས་ཁུངས་ཁག་ལའང་རྒྱ་ནག་ལ་འདོད་པ་མེད་པའི་གནས་ཚུལ་རེ་འགོད་སྤེལ་བྱ་སྐབས་ཞིབ་བཤེར་བྱ་དགོས་པའི་གནོན་ཤུགས་སྤྲད་བཞིན་ཡིན་པ་འགྲེལ་བརྗོད་གནང་གདའ། ཁོང་གིས་དཔེ་མཚོན་དུ་བལ་ཡུལ་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་པ་ཅན་སུང་ཡིས་ཡོངས་ཁྱབ་ཏུ་སྟབས་མ་ལེགས་པ་ཞིག་ལ་བལ་ཡུལ་ལ་རྒྱ་གར་ལྟ་བུའི་ཁྱིམ་མཚེས་ངན་པ་ཡོད་པ་རེད་ཅེས་བཤད་པ་ལ་བརྟེན་ནས་བལ་ཡུལ་ཕྱི་སྲིད་ལས་ཁུངས་ཀྱིས་ཁོ་པ་བཀའ་བསྒོ་གནང་སྟེ། འདི་ཐད་འགྲེལ་བརྗོད་བྱ་དགོས་པར་གསུངས་པ། རྒྱ་ནག་གཞུང་ཚབ་ཆེན་མོ་ཅན་ཡིས་ངས་ཁ་རི་ཁ་ཐུག་བདེན་པ་བཤད་པ་ཡིན་ཞེས་ལན་འདེབས་བྱས་ཡོད་པ་དང་ད་ཆ་བལ་ཡུལ་གཞུང་དང་ཕྱི་འབྲེལ་མི་སྣ་ཚོས་རྒྱ་ནག་གི་བྱེད་ཕྱོགས་ལ་ག་རེ་བྱ་དགོས་ཡོད་མེད་ཅི་བྱ་འདི་བྱ་མེད་པའི་གནས་སུ་གྱུར་ཡོད་ལུགས། གོང་ཞུས། དཔྱད་བརྗོད་དེ་འབྲི་མི Biswas Baral ལགས་ཀྱིས་གསུངས་གདའ། ཡང་རྒྱ་ནག་གཞུང་གིས་བར་འདུམ་བྱས་པའི་མེན་མཱར་གྱི་དྲག་པོའི་གཞུང་དང་མེན་མཱར་གྱི་གྲངས་ཉུང་མི་རིགས་གྱེན་ལོག་པའི་དབར་ལ་གྲོས་མོལ་དེ་ལ་ལམ་ལྷོང་བྱུང་མེད་པའི་གནས་ཚུལ་ཐོན་གདའ། དེ་མེན་མཱར་རམ་འབར་མའི་དབྱིན་སྐད་དུ The Irrawaddy ཟེར་བའི་གསར་ལས་ཁང་གིས་ཁ་རྩང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དྲུག་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་མེན་མཱར་གྱི་དྲག་པོའི་གཞུང་དང་འབར་མའི་ནང་གི་གྲངས་ཉུང་མི་རིགས་ནུས་ཤུགས་ཆེ་བ་གསུམ་གྱི་ཚོགས་པ The Brotherhood Alliance འམ་སྤུན་མཆེད་ཀྱི་མཐུན་ཚོགས་ཟེར་བ་བཅས་ཀྱི་དབར་ལ་དམག་འཐབ་བྱེད་བཞིན་པ་དེ་དག་མཚམས་འཇོག་དང་ཞི་བདེ་སླར་གསོའི་ཆེད་དུ་རྒྱ་ནག་གི་གཞུང་ཚབ་ཁང་གི་དམིགས་བསལ་སྐུ་ཚབ Deng Xijun ཟེར་བས་བར་འདུམ་བྱས་པའི་ཐོག་ནས་གྲོས་མོལ་ཐེངས་གཉིས་པ་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས་ཚེས་ཉི་ཤུ་རྩ་བཞི་བར་བྱས་ཡོད་ཀྱང་གྲོས་མོལ་དེའི་ཐོག་ལ་ཕྱོགས་གཉིས་ནས་མོས་མཐུན་བྱུང་མེད་པ་མེན་མཱར་གྱི་གྲངས་ཉུང་མི་རིགས་ཀྱི་གྱེན་ལོག་ཤོག་ཁག་དེ་དག་དང་འབྲེལ་བ་ཡོད་པའི་གནས་ཚུལ་ཡོང་ཁུངས་ཞིག་གིས་འགྲེལ་བརྗོད་བྱས་པའི་གནས་ཚུལ་ཐོན་གདའ། ཡང་གྲོས་མོལ་དེའི་སྐབས་སུ་ཕྱོགས་གཉིས་ནས་མེན་མཱར་གྱི་བྱང་ཕྱོགས་གྱེན་ལོག་ཤོག་ཁག་གི་དབང་འཛིན་འོག་ཡོད་པའི་ཤན་ས་ཁུལ་ནས་འབར་མའི་དཔུང་དམག་གནས་སྤོ་བྱེད་ཕྱོགས་དང་དེ་བཞིན། འབར་མ་དང་རྒྱ་ནག་གཉིས་ཀྱི་དབར་ཚོང་འབྲེལ་གྱི་སྒོ་མོ་འབྱེད་ཕྱོགས་ཀྱི་གྲོས་མོལ་བྱས་ཡོད་ཀྱང་དེ་ཐོག་གྲོས་མཐུན་བྱུང་མེད་པའི་གནས་ཚུལ་ཐོན་གདའ། ཡང་དེ་སྐོར་གཟའ་མིག་དམར་ཉིན་འབར་མའི་གྱེན་ལོག་ཤོག་ཁག་ལ་འབྲེལ་བ་བྱས་ཀྱང་ལན་འདེབས་བྱས་མེད་པའི་གནས་ཚུལ་ཐོན། དེ་ནས་ཐའེ་ཝན་ནང་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དེ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འགོ་ཚུགས་རྒྱུ་ཡིན་པ་དང། ཐའེ་ཝན་གྱི་འོས་བསྡུ་ཆེན་མོ་དེས་ཐའེ་ཝན་དང་རྒྱ་ནག་གི་འབྲེལ་བ་ལ་ཤུགས་རྐྱེན་ཅི་འདྲ་ཡོང་གི་ཡོད་པ་སོགས་ཨ་སྒྲོལ་གྱིས་བཅར་འདྲི་དང་གནས་ཚུལ་ཕྱོགས་སྒྲིག་བྱས་པ་གསན་རོགས།

དེ་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་རེད་ག་རེ་ཞུས་པ་ཡིན་ནའི་ཨ་ཐེ་ཝན་གྱི་འོས་བསྡུ་ཆེན་པོ་ལ་རྒྱ་ནག་གིས་ཇུས་གཏོགས་བྱེད་དུ་ཡོད་པ་དང་དེ་ལ་ཨ་ནེ་སེམས་ཚོར་ཆེན་པོ་ཅིག་བྱས་ཏེ་ད་ལྟའི་ཐེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་དེ་ཨ་མུ་མཐུད་དུ་འོས་ཤོག་གིས་རྒྱལ་ཁ་མི་ཐོབ་པ་གཞན་དག་ད་ལྟ་གི་ཕྱོགས་འགལ་གྱི་ཚོགས་པ་ནང་ལ་གོ་མིན་ཏང་གི་གཞུང་རེད་དེ་ག་ནང་བཞིན་གྱི། མང་ཚོགས་ཀྱི་ཚོགས་པ་ལ་དེ་མིན་ཀྲུང་ཏང་དེ་ག་ནང་བཞིན་གྱི་ཨ་ནེ་སྒེར་གྱི་འོས་བསྡུ་ནང་ལངས་མཁན་ཐའེ་ཝན་གྱི་འབྱོར་ལྡན་ཆེན་པོ་ཀོའོ་ཐའེ་མིན་ཁོ་ཚོ་ཚང་མ་གི་ཤོག་ཁག་དེ་རྒྱལ་ཁ་ཐོབ་སྟེ། ད་ལྟའི་གི་གཞུང་འཛིན་ཤོག་ཁག་དེ་རྒྱལ་ཁ་མ་ཐོབ་པ་བཟོ་དགོས་ཡ་གི་སྲིད་ཇུས་དེ་ཧ་ཅང་གསལ་པོ་རེད། ག་འདྲ་སི་དེ་རྒྱ་ནག་གཞུང་གི་དེ་རྒྱ་ལུགས་ལོ་དེ་བེད་སྤྱོད་བཟོ་དགོས་ཞུས་པ་ཡིན་ན་ད་ལྟ་གི་གཞུང་འཛིན་གི་དམངས་གཙོ་ཡར་ཐོན་ཚོགས་པ་དེ་ཁོ་རང་ཚོ་ཤུགས་ཁྱིས་ནས་ཐའེ་ཝན་དེ་རང་དབང་དམངས་གཙོའི་ངོ་བོ་དང་ཐའེ་ཝན་རང་དེ་རང་བཙན་གྱི་ལོ་མ་ངོ་བོ་ཐོག་ཅིག་འགྲོ་ཡག་གི་ཆེད་དུ་ཨ་ནི་ཨ་རི་གཙོས་པའི་གི་ཨ་ནི་ནུབ་ཕྱོགས་གི་རང་དབང་དམངས་གཙོ་གི་ཨ་ནི་ང་ཚོ་མ་ཟུར་ཞུས་པ་ཡིན་ན་དེ་ནི་ད་ལྟ་བ་གཅིག་པ་ཡིན་པའི་གི་ཤོག་ཁག་མཉམ་དུ་འགྲོ་དེ་ཡག་གི་གཞུང་གཅིག་དང་ལྷག་པར་དུ་ཐའེ་ཝན་གྱི

འོས་བསྡུ་དེ་ལ་ཨ་ནི་ཇུས་གཏོགས་རྒྱག་ཡག་གི་ཆེད་དུ་གནས་ཚུལ་རྫུན་མ་ག་རེ་གཏོང་གི་ཡོད་ཞུས་པ་ཡིན་ན་ད་ལྟ་གི་གཞུང་འཛིན་ཚོགས་པ་དེ་མུ་མཐུད་དུ་རྒྱལ་ཁ་ཐོབ་པ་ཡིན་ན། ཨ་ནི་ཐའེ་ཝན་དེ་ནི་དམག་གི་ས་ཆ་ཅིག་ལ་ཆགས་ཏེ་རྒྱ་མི་གི་དམག་ཡོང་དུས་གཞོན་སྐྱེས་ཚང་མ་དམག་ས་ནང་བརྫང་དགོས་ཡག་དང། ཨ་ནི་དེ་རིང་གི་འོས་བསྡུ་དེ་གི་བརྗོད་གཞི་དེ་ཡང་ཞི་བདེ་དང་དམག་འཁྲུག། དམངས་གཙོ་ཡར་ཐོན་ཚོགས་པ་བདམས་པ་ཡིན་ན་དམག་འཁྲུག་ལངས་གི་རེད། ཡིན་ནའི་ཡང།

ཡང་ཐའེ་ཝན་འོས་བསྡུ་དེ་དང་བོད་དོན་དང་འབྲེལ་བའི་གི་སྐོར་རུ་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་དོན་ལ། ཐའེ་ཝན་གྱི་འོས་བསྡུ་ནང་ལ་ང་ཚོའི་བོད་པ་གི་ཤུགས་རྐྱེན་དེ་ཧ་ཅང་གི་ཆུང་ཆུང་རེད་གང་ཡིན་ཟེར་ན་ང་ཚོའི་འོས་ཤོག་བླུག་ཐུབ་ཡག་གི་མི་འབོར་དེ་ཧ་ཅང་གི་ཉུང་ཉུང་རེད། ཡིན་ནའི་ཡང་ང་ཚོ་ལ་ཤུགས་རྐྱེན་གྱི་ག་རེ་ཞུས་པ་ཡིན་ན་ཐའེ་ཝན་ནང་ལ་བོད་བརྒྱུད་ནང་བསྟན་དེ་ཤུགས་ཆེན་པོ་ཅིག་ཡིན་པ་ཡིན་དུས་བོད་བརྒྱུད་ནང་བསྟན་དད་པ་བྱེད་མཁན་ཅིག་མང་པོ་ཅིག་ཡོད་རེད་ཀྱང་ཡིན་ནའི་ཡང་ད་ལྟ་བར་དུ་བོད་བརྒྱུད་ནང་བསྟན་གྱི་ལྟ་བ་གཅིག་གི་ནང་ལ། ཨ་ནེ། ནང་པའི་ཟེར་ན་འདྲ་དེ་ག་ནང་བཞིན་ཆོས་ལུགས་པ་གིས་ཆབ་སྲིད་ལ་ཇུས་གཏོགས་བྱེད་ཡ་ཡོད་མ་རེད་ཟེར་ཡ་གི་སྲིད་བྱུས་ཅིག་གི་འོག་ལ་བོད་བརྒྱུད་ནང་བསྟན་ཡིན་པ་ཙམ་གྱིས་ཨ་ནེ་ང་ཚོ་བོད་པ་གི་འདོད་ཕྱོགས་དང་མཐུན་པའི་གི་ཆབ་སྲིད་གི་ལངས་ཕྱོགས་དེ་ཡོང་ཐུབ་ཡ་དེ་དཀའ་ལས་ཁག་པོ་ཞེ་པོ་ཅིག་ཆགས་ཀྱི་ཡོད་རེད་ང་རང་ཚོ་གི་དགེ་འདུན་པ་དང་དགེ་རྒན་སུ་ཡིན་པ་ཡིན་ན་ཆབ་སྲིད་ཀྱི་ཐོག་ལ་དེ་ལམ་ཀ་དེ་ཁྲིད་ཐུབ་གི་ཡོད་མ་རེད། དང་པོ་གནས་སྟངས་དེ་མང་ཚོགས་ཀྱི་གནས་སྟངས་དེ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། གཞུང་ཕྱོགས་ཀྱི་གནས་སྟངས་དེ་ཞུས་པ་ཡིན་ན་ང་ཚོ་བོད་མིའི་སྒྲིག་འཛུགས་བཙན་བྱོལ་བོད་མི་གིས་ད་ལྟ་དེ་གནས་བབ་དེ་འདྲ་ཅིག་གི་འོག་ལ་ང་ཚོ་རྒྱལ་ཁབ་སུ་གཅིག་གི་ཆབ་སྲིད་ལ་ཇུས་གཏོགས་དང་ཆབ་སྲིད་ཤོག་ཁག་གཅིག་ལ་རྒྱབ་སྐྱོར་བྱས་ཏེ་ཆབ་སྲིད་ཤོག་ཁག་གཅིག་ལ་གཅིག་རྒྱབ་སྐྱོར་མ་བྱས་ཏེ་དམའ་འབེབས་བྱེད་ཡག་གི་སྲིད་ཇུས་དེ་རྩ་བ་ཉིད་ནས་བྱས་མེད་པ་ཡིན་པ་ཡིན་དུས་ཨ་ནི། ང་ཚོ་དེ་གཅིག་ཡོང་ན་ཡག་པ་དང་གཅིག་སྡུག་པ་ཟེར་ཡག་གི་ལངས་ཕྱོགས་དེ་གཏན་ནས་མེད་པ་དེ་གསལ་པོ་གཅིག་ཆགས་བསྡད་ཡོད་རེད་ཡིན་ནའི་ཡང་ད་དོན་དངོས་སུ་རེ་ཞུས་པ་ཡིན་ན་ད་ད་ལྟའི་གི་ཐའེ་ཝན་གི་གཞུང་འཛིན་ཚོགས་པ་དེ་གི་ལོ་བརྒྱད་གི་ཨ་ནི་གཞུང་འཛིན་བྱས་ཚར་བའི་རྗེས་ལ་དེ་ནི་ང་ཚོ་ཐའེ་ཝན་གི་འབྲེལ་ཡོད་མང་པོ་ཅིག་དང་འབྲེལ་བ་ཆགས་ཨ་ནི་གཞུང་གི་འབྲེལ་བ་སྒེར་གི་འབྲེལ་བ་མང་པོ་ཅིག་བཙུགས་ཡོད་པ་ཡིན་དུས་གལ་སྲིད་དེ་གཞུང་དེ་འགྱུར་བ་ཅིག་ཐེབས་པ་ཡིན་ན་རྩ་བའི་ཆ་ནས་ལོ་ཨ་ནེ་ཚུགས་པ་ཞིག་འདྲ་སྙམ་འདུག་ལ་ལོ་རྒྱུས་ཐུང་ལ་འབྲེལ་བ་མང་པོ་ཡོད་རེད་ཀྱང་ད་མི་མང་པོ་ཅིག་འགྱུར་བ་ཐེབས་ཡང་དེ་འདྲ་གྱི་གནས་བབ་ཀྱི་འོག་ལ་ཨ་ནེ་ང་ཚོས་ཡང་འབྲེལ་བ་གསར་པ་མང་པོ་ཅིག་བཙུགས་དགོས་ཡ་དང་དེ་བ་ནང་བཞིན་གཞུང་ཕན་ཚུན་བར་གྱི་ཡིད་ཆེས་ལྡན་ཡང་ཆེད་དུ་ལས་ཀ་མང་པོ་བྱེད་དགོས་ཡ་གནས་སྟངས་ཆགས་ཡོད་པ་ཡིན་ཏེ་གལ་སྲིད་གཞུང་དུ་འགྱུར་ཐེབས་པ་ཡིན་ན་གཞུང་དང་གཞུང་བར

ཐེ་ཝན་དང་རྒྱ་ནག་གི་བར་ལ་ཡང་ད་ཡུལ་སྐོར་སྤྲོ་འཆམ་ཕེབས་ཆོག་པའི་སྐབས་དུ། ཡང་ཐེ་ཝན་གྱི་འོས་བསྡུ་ཆེན་པོ་དང་དེ་འདྲའི་གི་སྐབས་ལ་རྒྱ་ནག་གཞུང་རང་གི་མི་མང་ཡང་ཐེ་ཝན་ལ་འགྲོ་ཆོག་ཡ་མེད་པ་དེ་འདྲ་བཟོ་བཞིན་པ་དེ་ལྟ་དེ་གཙོ་བོ་དེ་ཐེ་ཝན་གྱི་དམངས་གཙོ་ཡང་དག་པ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཡང་ཤུགས་རྐྱེན་སླེབས་བཞེས་མང་པོ་ཏན་ཏན་བྱེད་ཅིག། ཐེ་ཝན་གྱི་དམངས་གཙོ་དང་ནི་ཐེ་ཝན་ནང་ཡོད་པའི་ཨ་ནི་མི་དམངས་ཀྱི་དཔེར་ན་གང་ཟག་ལ་ཡང་རང་དབང་ཡོད་རེད་དཔོན་པོ་འདེམས་པའི་དང་འོ་ཡི་གཏམ་བརྗོད་རང་དབང་དང་དེ་འདྲའི་གི་ཤུགས་རྐྱེན་དེ་རྒྱ་ནག་མི་དམངས་སྐམ་ས་ཆེན་པོ་གི་མི་དམངས་ཚོ་ལ་སླེབས་པ་ཡིན་ན་ཨ་ནི་མ་འོངས་རྒྱ་ནག་གཞུང་ལ་དཀའ་ངལ་ཐེབས་པ་དེ་གསལ་པོ་ཤེས་ཀྱི་རེད་དེ་འདྲ་སོང་ཙང་ཨ་ནི་ཅིག་སྐབས་གཅིག་ལ་ཡང་ཨ་ནི་ཅིག་འོས་བསྡུ་ཆེན་པོ་དང་དེ་ནས་སྐབས་དེ་བ་རྒྱ་ནག་གཞུང་རང་གི་ཡང་ཨ་ནི་ཡུལ་སྐོར་སྤྲོ་འཆམ་ཐེ་ཝན་ལ་ཡོང་ཆོག་ཡ་མེད་པ་དེ་འདྲ་བཟོས་བསྡད་ཡོད་རེད། དེ་སོང་ཙང་ད་ད་ལན་ནི་རྗེས་མ་ལོ་གི་སྤྱི་ཟླ་དང་པོའི་ནང་ལ་ཡང་ང་ཚོ་འོས་བསྡུ་ཆེན་པོ་སླེབས་ཀྱི་ཡོད་རེད་དེ་འོས་བསྡུ་ཆེན་པོ་འདི་རྒྱ་ནག་མི་མང་ནང་ལ་ཡང་དེ་གི་ཤུགས་རྐྱེན་ཤུགས་ཆེན་པོ་ཞིག་སླེབས་ཡོང་དུས་ཨ་ནི་མ་འོངས་ཁྱེད་རང་ད་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་འཛམ་བུ་གླིང་ཡོངས་ལ་ཡང་ཨ་ནི་དཔལ་འབྱོར་གྱི་ད་གང་འདྲ་ཅིག་སྡིགས་ར་བསྐུལ་ལ་སོགས་པ་ད་མང་པོ་བྱས་བསྡད་ཡོད་ཡོད་རེད་དེ་ཡིན་པ་ཡིན་ན་ཡང་ཕ་གིའི་ནང་ཡོད་དེ་གི་གང་ཟག་ཚོ་ལ་ཡང་དེ་འདྲ་གི་རང་དབང་དང་ཐོབ་ཐང་མེད་པ་སོང་ཙང

སླེབས་རན་ཡོད་པའི་གིས་ཐའེ་ཝན་རྒྱལ་ཡོངས་འོས་བསྡུ་ཆེན་པོ་དེར་རྒྱལ་སྤྱིའི་སྤྱི་ཚོགས་ནས་དོ་སྣང་ཤུགས་ཆེ་བྱས་དང་བྱེད་བཞིན་ཡོད་པ་རེད། ཉན་མཁན་རྣམ་པ་ཚོ་དེ་རིང་གི་ལེ་ཚན་འདིའི་འུ་ཚང་འདི་ལ་དབའ་རྒྱུ་ཡིན་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་དགོས་མ་སྒྲོན་ཡིན་རྣམ་པ་ཚོས་ང་ཚོ་ལས་རིམ་ཉན་པར་བཀའ་དྲིན་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བཙུགས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་དགོན་གསར་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།